ཟླ་འདིའི་ཚེས་བཞི་ཉིན་ནས་བཟུང་ཕྱི་ནང་དད་ལྡན་སེར་སྐྱ་མི་མང་ལ་སུན་གཙེར་གནང་རྒྱུ་དབུ་བཙུགས་གནང་བ་ལྟར་ཚེས་ལྔ་ཉིན་དད་ལྡན་པ་ལྔ་བརྒྱ་བརྒལ་བར་མཇལ་ཁ་བཏང་གནང་ཡོད་པའི་ཁོངས་ནས་འབྲུག་ནས་ཕེབས་པའི་ལོ་ན་བརྒྱད་ཅུ་གྱ་བདུན་ལ་སོན་པའི་རྡོ་རྗེ་དབང་མོ་ལགས་ཀྱིས་ད་ལན་ང་ལ་གོང་ས་མཆོག་གི་གསེར་ཞལ་མཇལ་རྒྱུའི་སྐལ་བ་བཟང་བོ་ཐོབ་པར་སེམས་ཀྱི་རེ་བ་འགྲུབ་སོང་ད་ནི་ཤི་སོང་ན་ཡང་འགྱོད་སེམས་མེད་ཅེས་སེམས་ཚོར་གསུངས་ཡོད་གི།

ངས་ལོ་དུ་མའི་སྔོན་ནས་ངང་སྒུག་བྱས་པ་ཡིན། གོང་ས་མཆོག་ལ་མཇལ་ཁ་ཞུས་ཏེ་མིག་ཆུ་དབང་མེད་དུ་ཤོར་སོང། གོང་ས་རྒྱལ་བ་རིན་པོ་ཆེ་མཆོག་བསྟན་པ་དང་འགྲོ་བའི་དོན་དུ་སྐུ་ཚེ་ཞབས་པད་བརྟན་པའི་སྨོན་ལམ་འདེབས་ཞེས་སེམས་ཚོར་གསུངས་ཡོད་གི། གཞི་རྩའི་ཆ་ནས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཕྱི་ནང་གི་དད་ལྡན་སེར་སྐྱ་མི་མང་ལ་ཚེས་ལྔ་ནས་བཅུ་གསུམ་བར་གསེར་མཇལ་གནང་འཆར་ཡོད་པ་རེད། ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་འགན་འཛིན་གྱིས་ཐེར་མ་ཧྥེ་ཤར་གྱིས་བོད་ནང་རིགས་རྫས་བསྡུ་ལེན་ལ་མཁོ་བའི་འཕྲུལ་ཆས་རིགས་བཙོང་མཚམས་བཞག་པར་དགའ་བསུ་ཞུས་ཡོད་གི། ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་འགན་འཛིན་མག་ཁོལ་མཆོག་གིས་ཐེར་མ་ཧྥེ་ཤར་གྱིས་བོད་ནང་རིགས་རྫས་བསྡུ་ལེན་གྱི་ཡོ་བྱད་འཚོང་རྒྱུར་མཚམས་འཇོག་བྱས་པའི་ཐག་གཅོད་ཐད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་ཡིག་ཐོག་ནས་དགོངས་ཚུལ་གསུངས་པའི་ནང་དུ་དུས་ནས་དུས་སུ་རྒྱ་ནག་དམར་ཤོག་ཚོགས་པས་རིགས་རྫས་བསྡུ་ལེན་གྱི་ཡོ་ཆས་དང་འཕྲུལ་རིགས་སྣ་ཚོགས་བེད་སྤྱོད་བྱས་ཏེ་ཞིབ་བཤེར་དང་འགོག་གནོན་བྱེད་རྒྱུ། དམར་ཤོག་ཚོགས་པར་མོས་མཐུན་མི་བྱེད་མཁན་གྱི་མི་སྣ་དམིགས་འབེན་དུ་བཅུག་སྟེ་ངོ་བོ་དབྱེ་ཞིབ་བྱེད་བཞིན་པ་མཐོང་རྒྱུ་ཡོད་ཅིང་ཐེར་མ་ཧྥེ་ཤར་གྱིས་ཡོ་ཆས་འདི་དག་རྒྱ་ནག་ལ་ཚོང་སྒྱུར་བྱེད་རྒྱུ་བཀག་འགོག་བྱས་པ་འདི་བཟང་ཕྱོགས་ཀྱི་གནས་ཚུལ་ཞིག་ཡིན་ཞིང་ཚོང་འབྲེལ་སྡེ་ཁག་གཞན་ཚོས་ཀྱང་གཅིག་མཚུངས་ལག་བསྟར་བྱ་དགོས་པ་རེད་ཅེས་བརྗོད་ཡོད་གི། དེ་མིན་ཡང་ཁོང་གིས་ཨ་རིའི་ཚོང་འབྲེལ་སྒྲིག་འཛུགས་ཚོས་མི་མང་འགོག་གནོན་བྱེད་པའི་རྒྱ་ནག་དམར་ཤོག་ཚོགས་པའི་ལས་དོན་ལ་རོགས་འདེགས་བྱེད་རྒྱུ་ཡོད་མ་རེད་ཅེས་བཤད་ཡོད་གི། རྒྱ་ནག་ནི་ཨ་མི་རི་ཀའི་གཞུང་གི་ཆོས་དད་རང་དབང་ལ་རྡོག་རོལ་གཏོང་མཁན་གྱི་ཐུགས་འཚབ་བྱེད་གཞིའི་དམིགས་བཀར་མིང་འདོན་བྱས་པའི་ཡུལ་གྲུའི་ཁོངས་སུ་བཅུག་ཡོད་པ་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལིན་ཁིན་གྱིས་ཟླ་དང་པོའི་ཚེས་ལྔ་ཉིན་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང་དུ་གསུངས་པ་དང། འདི་ནི་ཨ་རིའི་གྲོས་ཚོགས་ཀྱིས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་གཏན་འབེབས་གནང་བའི་རྒྱལ་སྤྱིའི་ཆོས་དད་རང་དབང་གི་ཁྲིམས་ཡིག་འབྲུ་དོན་གསལ་བསྒྲགས་གནང་བ་ཞིག་རེད།

ཨ་རི་དང་རྒྱ་ནག་རྒྱལ་ཁབ་གཉིས་ཀྱི་དབར་ལ་མི་མཐུན་པའི་ཆ་ལྟེ་བ་གཅིག་ཡོད་པ་ནི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་སྤྱི་དང་ཡང་སྒོས་བོད་བརྒྱུད་ནང་བསྟན་དང་ཡུ་གུར་དང་ཡེ་ཤུའི་གནམ་བདག་དང་གསར་མ་ཧྥ་ལུན་ཀུང་སྒོམ་སྒྲུབ་ཉམས་ལེན་པ་བཅས་ཚུད་པའི་རྒྱ་ནག་ནང་གི་ཆོས་ལུགས་པ་ཚོའི་ཆོས་དད་རང་དབང་ལ་རྒྱ་ནག་གིས་འཆར་གཞི་དང་གོ་རིམ་ལྡན་པའི་སྒོ་ནས་རྡོག་རོལ་ཧ་ཅང་ཆེན་པོ་གཏོང་གི་ཡོད་པ་དེ་རེད་ཅེས། འཁོད་ཡོད་གི། དེ་བཞིན་དཔྱད་གཞིའི་ཡིག་ཆ་དེའི་ནང་རྒྱ་ནག་གཞུང་གིས་ཕྱི་ཕྱོགས་ཡུལ་གྲུ་ཁག་ཏུ་གནས་པ་རྒྱ་ནག་གཞུང་དང་ལྟ་བཤད་མི་མཐུན་པའི་བོད་བརྒྱུད་ནང་བསྟན་པ་དང་ཡུ་གུར་ཁ་ཆེ་ཚུད་པའི་ཆོས་ལུགས་སྡེ་ཁག་དང་ཆབ་སྲིད་ཀྱི་ལྟ་བ་མི་མཐུན་པ་རྣམས་ལ་སུན་གཙེར་བཟོས་དང་འཇིགས་སྣང་སྐུལ་བ་རྡུང་རྡེག་བཏང་བ་སོགས་ནན་ཏན་གྱིས་བྱེད་སྒོ་སྤེལ་གྱི་ཡོད་པ་རེད་ཅེས

བཞུགས་སྒར་རྡ་རམ་ས་ལ་ནས་དེང་གི་གནས་ཚུལ་ཤེས་སླ་གསན་རོགས་གནང། རྒྱ་གར་གྱི་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་ལྷ་སྤྱི་ཚོགས་ཞབས་ཞུ་ཚོགས་པ་ནས་བཀོད་སྒྲིག་གནང་སྟེ། བར་ལམ་ནས་ལོ་རེ་བཞིན་རྒྱ་གར་ནང་གི་བོད་མིའི་གཞིས་ཆགས་ཁག་ཕྱོགས་ཁག་ཏུ་གནས་སྡོད་སློབ་ཕྲུག་རྣམས་བཞུགས་སྒར་དུ་ཤེས་ཡོན་གཟིགས་སྐོར་གྱི་ཆེད་དུ་ཁྲིད་དེ། བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་དང་ཤེས་ཡོན་གྱི་སྡེ་ཚན་ཁག་འདྲ་མིན། གཞུང་འབྲེལ་མིན་པ་གི་ཚོགས་པ་ཁག་བཅས་སུ་གཟིགས་ཞིབ་ཀྱིས་སྡེ་ཚན་སོ་སོ་གི་དམིགས་ཡུལ་དང་ལས་འཆར་སོགས་ངོ་སྤྲོད་དང་འགྲེལ་བརྗོད་གནང་ལམ་ཡོད་པ་བཞིན། ད་རེས་ཀྱང་ཉེ་ལམ་ཟླ་བ་སྔོན་མ་གི་ཟླ་མཇུག་ནས་བཟུང་རྒྱ་གར་ཨ་རུ་ན་ཅལ་མངའ་སྡེ་གི་བསྟན་འཛིན་སྒང་གཞིས་ཆགས་ཀྱི་སམ་བྷོ་ཊ་སློབ་གྲྭ་གི་འཛིན་རིམ་བདུན་པ་དང་བརྒྱད་པ་གི་སློབ་ཕྲུག་ཕོ་མོ་བཅུ་བཞི་བཞུགས་སྒར་དུ་བཅར་ཏེ། སློབ་ཕྲུག་ཚོར་བཞུགས་སྒར་གི་གཞུང་སྒེར་ཚོགས་སྡེ་ཁག་གིས་བོད་དོན་དུ་ཕྱག་ལས་གནང་བཞིན་པ་གི་སྐོར། མཐོང་ཐོས་རྒྱ་སྐྱེད་དང་འབྱུང་འགྱུར་བོད་མིའི་སྤྱི་ཚོགས་སུ་ལས་ཀ་བྱས་ན་གོ་སྐབས་ཡོད་པ་གི་ངེས་པ་རྙེད་ཆེད་ལ་དམིགས་ཡོད་པ་བཅས། ལྷ་སྤྱི་ཚོགས་ཞབས་ཞུ་ཁང་གི་ལས་འཆར་འབྲེལ་མཐུད་པ་འཆི་མེད་དཔལ་མོ་ལགས་ནས་འགྲེལ་བརྗོད་གནང་གི་འདུག། མཐོང་རྒྱ་དང་ཐོས་རྒྱ་དེ་འདྲ་ཡོང་ཡ་ཆེད་དུ་ཨ་ནི། རྗེས་ལ་སོ་སོའི་འཛིན་གྲྭ་བཅུ་གཅིག་བཅུ་གཉིས་ཨ་ནི། College། མཐོ་སློབ་དེ་འདྲ་ཐོན་བའི་རྗེས་ལ། བོད་པ་རང་གི་སྤྱི་ཚོགས་ནང་ལ་གལ་སྲིད་ལས་ཀ་བྱས་པ་ཡིན་ན་གོ་སྐབས་ཡོད་བ་ཅིག་ཡ། དེ་འདྲ་ཡོང་ཡ་དང་ཨ་ནི་གཙོ་བོ་ད་ལས་ཀ་ང་ཚོ་བོད་པ་སྤྱི་ཚོགས་དེ་ཡི་ཡར་རྒྱས་ག་འདྲ་འགྲོ་ཡོད་མེད་སློབ་སྦྱོང་དང་གང་ཅི་ཐོག་ལ་ཡ། ག་ཚོད་ཡར་རྒྱས་འགྲོ་ཡོད་མེད་ཨ་ནི་དེ་ཚོ་ཚང་མ་ཆེད་དུ་ཡ། ཁོ་རང་ཚོ་ལ་ཨ་ནི། གཙོ་བོ་དེ། གོ་གོ་རྟོགས་འཕེལ་ཡ་ཆེད་དུ་ཡ། ཤེས་ཡོན་གཟིགས་སྐོར་དུ་མཉམ་ཞུགས་པ་སློབ་ཕྲུག་ངག་དབང་གཡང་སྒྲོན་ལགས་ནས་ཁོ་ཚོའི་ས་གནས་རྡ་རམ་ས་ལ་དང་ཐག་རིང་དུ་ཡོད་པས་ཆ་རྒྱུས་ཡག་པོ་མེད་ནའང། ད་ལན་འདིར་ཡོང་ནས་ནང་སྲིད་དང་དཔལ་འབྱོར་ལྷན་ཁང་ཁག་གཉིས་དང། སྨོན་ལམ་ཚིག་མཛོད་དུ་བཟོ་སྟངས་ཀྱི་རིམ་པ་ཚོགས་པ་ཁག་ཅིག་ནས་དབུལ་ཕོངས་ལ་འཕྲོད་བསྟེན་གི་རོགས་སྐྱོར་གནང་སྟངས་དང་སྨན་རྩིས་ཁང་དུ་སྨན་བཟོ་ལུགས་དང་ཟུར་ཕོག་གི་རིགས་མེད་པ་གི་སྐོར། བོད་མིའི་སྒྲིག་འཛུགས་ཀྱི་སྤྱི་འཐུས་དང་བཀའ་བློན་སོགས་ཀྱི་སྐོར་མང་པོ་ཤེས་ཐུབ་པ་མ་ཟད། བོད་མིའི་དབུ་ཁྲིད་གོང་ས་མཆོག་བཞུགས་ས་ཡིན་པའི་གཙུག་ལག་ཁང་སོགས་ལ་མཇལ་ཐུབ་པར་ཧ་ཅང་དགའ་སྤྲོ་བྱུང་བ་འགྲེལ་བརྗོད་གནང་གི་འདུག།
ཨ་ནི་བོད་གཞུང་འདི་ཚོ་ང་རང་གི་བསམ་པ་ལ། བོད་གཞུང་འདི་ཚོ་ཞེ་དྲག་ཆེན་པོ་ཡོད་མ་རེད་བསམ་སོང་ར། ང་རང་ལྟ་དུས་ག་ཚོད་དཔེ་ཆེན་པོ་འདུག་ར་སྤྱི་འཐུས་འདི་ཚོ་ཚང་མ་ད་རྫིག་པོ་རུ་འོང་ཞིག་འདུག་ར། ཨ་ནི། ང་རང་ག་རེ notice བྱེད་ཡིན་ལབ་ན་ཚང་མ་དགོན་པ་དེ་འདྲའི་ལ་ཚང་མ་བསྡད་ས་གོང་ས་མཆོག་བཞུགས་ས་ཨ་ནི་རྡ་རམ་ས་ལ་དེ་ད་གོང་ས་མཆོག་བཞུགས་ས་ཞིག་ར་ཨ་ནི་ང་རང་གཙུག་ལག་ཁང་དེ་ཚོ་ད་འགྲོ་ཡ་ར་སོ་ང་རང་དཔེ་བསོད་བདེ་ཆེན་པོ་བསམ་གྱི་འདུག་དེ་འདྲ་འགྲོ་ཡ་ར་ནི། གཞན་ཡང་ཁོ་ཚོའི་སྣེ་ཁྲིད་དགེ་རྒན་རྡོ་རྗེ་བཀྲ་བྷ་ལགས་ནས་གོ་སྐབས་འདི་བརྒྱུད་ནས་སློབ་ཕྲུག་ཚོས་ད་ལྟ་ནས་གསལ་པོ་ཤེས་ཐུབ་པ་གི་སྒོ་ནས། སློབ་སྦྱོང་གནང་ནས་མ་འོངས་པར་སོ་སོའི་འདོད་མོས་བཞིན་ཞབས་ཞུ་ཕྱག་ལས་གནང་ས་ཡོད་པར་མཐོང་གི་འདུག་ཅེས་འགྲེལ་བརྗོད་གནང་སོང། ད་སྤྱིར་བཏང་ནི་ད་ང་རང་ཚོ་འདི་ལ་ཚོགས་པ་ཁག་མང་པོ་རེད་དེ་འདྲའི་སྒང་ལ་ད་ཕྲུ་གུ་ཚོས་ད་ད་སྦྱང་གི་རེད་བ། མ་འོངས་པར་སོ་སོ་གྱིས་ད་ཚོགས་པ་ག་བ་ན་ཞབས་ཞུ་ཞུ་འདོད་བོད་པ་སྤྱི་ཚོགས་འདི་ས་གཞག་རྒྱ་ཆེན་པོ་རེད་དེ་ག་བ་ནས་ཞབས་ཞུ་ཞུ་ས་ཅིག་ཡོད་ཡོད་པ་འདྲ་པོ་ཅིག་ཨ་འདྲ་པོ་ཞིག་མཐོང་སོང། ཡང་སློབ་ཕྲུག་བསྟན་འཛིན་ཆོས་གྲུབ་ལགས་ནས་ཁོ་རང་གི་གཟིགས་སྐོར་འདི་བརྒྱུད་ནས། འབྱུང་འགྱུར་བོད་མིའི་སྒྲིག་འཛུགས་ལ་བདེ་སྲུང་ལས་ཁུངས་ཀྱི་ལས་སྣེའི་ཐོག་ནས་ཞབས་འདེགས་སྒྲུབ་འདུན་ཡོད་པ་འགྲེལ་བརྗོད་གནང་གི་འདུག། བོད་སྐད་ཀྱི་སྐད་ཡིག་དང་རིག་གཞུང་འདི་ཚོ་ད་དཔེ་གལ་ཆེན་པོ་རེད་ད་ར། ཡིན་ནའང་དེ་འདྲ་པོ་ཡིན་ཁ་ཅིག་དེ་འདྲ་པོ་རེད་འདུག་བསམ་ས་ར་ཡིན་ནས་ད་ལས་ཀ་འདྲ་པོ་གལ་སྲིད་བྱས་པ་ཡིན་ན་ར་བོད་གཞུང་བོད་གཞུང་ལ་ཞབས་ཕྱི་འདྲ་པོ་ཞུ་བའི་ད་བསམ་བློ་འདྲ་པོ་ཡིན་ཁ་ཅིག་ན་ང་ད་ཡོད་དེ་ག་ལས་འདུག Department དེ Security ཁ་ཅིག Department དུ་བ་འདི་ལ་དེ་འགྲོ་འདོད་བྱུང་ས་ག་རེ་ཡིན་ཟེར་ན་ད་གོང་ས་མཆོག་ལ་དེ་སྐུ་སྲུང་ཐུགས་དང་གོང་ས་མཆོག་བྱས་ཡ་ར་ཡིན་ར་མང་པོ་བྱས། སློབ་ཕྲུག་བསོད་ནམས་སྒྲོལ་མ་ལགས་ནས་ཐེངས་དང་པོ་བཞུགས་སྒར་དུ་བཅར་བ་ཡིན་པས་ཧ་ཅང་དགའ་སྤྲོ་བྱུང་བ་དང། ལྷག་པར་བོད་ནས་བསྣམས་ཕེབས་པ་གི་སྐུ་གསུང་ཐུགས་རྟེན་དང་གོང་ས་མཆོག་གི་མནབ་བཟའ་བཅས་ལ་མཇལ་རྒྱུ་བྱུང་བས་ཧ་ཅང་སྐྱིད་པོ་བྱུང་ཅེས་འགྲེལ་བརྗོད་གནང་གི་འདུག།
ཨ་ནི་ཁོ་ཚོའི་བར་གྱི་སྐུ་ཁ་སྐུ་རྩ་ཆེན་མོ་མང་པོ་ཞིག་དེ་ཉིད་མ་བོད་ཀྱི་མི་དེ་ཚོས་བོད་ནས་མར་བཙན་བྱོལ་ལ་ཕེབས་པའི་སྐབས་ལ་ཁོ་ཚོའི་པར་ཁྲིམས་ཀྱི་གཞུང་ཆེན་དེ་ཚོ་ཚང་མ་གྱོན་གྱིན་ནས་འཁྱེར་སླེབས་ཡོད་དེ་ཚོ་མཐོང་ངེས་ལ་དཔེ་ཡག་པོ་ཚོར་ཟེར་ཨ་ནི་གོང་ས་མཆོག་གི་མནབ་བཟའ་ཡོད་ར་དེ་ང་ཚོས་མཇལ་རག་ཟེར་གོང་ས་མཆོག་ད་མཇལ་མྱོང་མེད་ཡིན་ན་ཡང་དེ་མནབ་བཟའ་དེ་མཇལ་རག་ཚོར་བ་དཔེ་ཡག་པོ་སླེབས།
ལྷ་སྤྱི་ཚོགས་ཞབས་ཞུ་ཁང་གི་འགན་འཛིན་ཚེ་རིང་དབང་དུས་ལགས་ནས་ལས་འཆར་དེ་ནི་ཏོག་དབྱིབས་ནད་ཡམས་ཀྱི་རྗེས་སུ་འགོ་བཙུགས་ཏེ། གཞིས་ཆགས་ཁུག་ཀྱོག་ཁག་གི་སློབ་ཕྲུག་ཚོས་བོད་མིའི་སྒྲིག་འཛུགས་ཀྱི་སྒྲོམ་གཞི་དང་ཚོགས་པ་འདྲ་མིན་གྱི་གནས་སྟངས་རྒྱུས་ལོན། མ་འོངས་པར་ལས་སྐབས་ཅི་ཡོད་སོགས་ངོ་སྤྲོད་ཀྱི་ཆེད་དུ་ལས་གཞི་འགོ་བཙུགས་པ་ཡིན་པ་གི་སྐོར་ལ་འགྲེལ་བརྗོད་གནང་གི་འདུག། ད་ཁོང་ཚོ་ལ་ཡ་ཨ་ནི་བོད་གཞུང་ལབ་ན་ག་འདྲ་རེད་འདུག་ཨ་ནི་དར་རམ་ས་ལ་བོད་པའི་བཙན་བྱོལ་བོད་པའི་སྤྱི་ཚོགས་ནང་ལ་ཡ་ཨ་ནི་ཚོགས་པ་མ་འདྲ་མ་འདྲ་ག་རེ་འདུག་ཨ་ནི་འདིའི་ནང་ལོགས་སོ་སོའི་སྐད་ཡིག་དང་རིག་གཞུང་དང་འདི་འདྲའི་ཐོག་ལ་རྒྱུས་ལོན་བྱེད་ཡག་ག་རེ་འདུག་མ་འོངས་པ་ལ་ཆེན་པོ་ཆགས་སོང་ན་ནི་བོད་གཞུང་རེད་བཙན་བྱོལ་བོད་མིའི་སྒྲིག་འཛུགས་རེད་བོད་པའི་སྤྱི་ཚོགས་རེད་འདི་ནང་ལ་ཡ་ལས་ཀ་བྱེད་ཡག་གོ་སྐབས་ག་འདྲ་འདུག་འདི་འདྲའི་ཅིག་ད་ཁོང་ཚོ་ལ་ངོ་སྤྲོད་བྱེད་ཡག་འདི་གཙོ་བོ་དམིགས་ཡུལ་གཙོ་བོ་ཅིག་སེམས་བསྐྱེད་དུ་འགོ་འཛུགས་རྒྱུ་རེད། ལྷ་སྤྱི་ཚོགས་ཞབས་ཞུ་ཁང་གིས་སྔ་ལོ་སློབ་ཕྲུག་བཅུ་གཉིས་དང་དགེ་རྒན་གཉིས་བཅས་བཞུགས་སྒར་དུ་གཟིགས་སྐོར་དུ་ཁྲིད་ཡོད་པ་དང། འདི་ལོ་སློབ་ཕྲུག་བཅུ་བཞི་དང་དགེ་རྒན་གཉིས་ཡོད་པར་མཐོང་ཐོས་རྒྱ་ཆེར་འགྲོ་བར་ཕན་ཐོགས་བྱུང་བ་མ་ཟད། ལྷ་སྤྱི་ཚོགས་ཞབས་ཞུ་ཚོགས་པར་བོད་མིའི་གཞིས་ཆགས་ཁུག་ཀྱོག་ཁག་གི་སློབ་ཕྲུག་ཚོ་གི་གནས་སྟངས་སྤྱི་དང། ཁྱད་པར་སློབ་ཕྲུག་གི་ཤེས་ཡོན་གནས་སྟངས་ལ་རྒྱུས་ལོན་ཡོང་བར་ཕན་ཐོགས་ཡག་པོ་བྱུང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ཡིན།

སེམས་ཅན་སྐོར་ཞིག་གི་འཚོ་གནས་ལ་གཏོར་བརླག་ཚབས་ཆེན་ཐེབས་རྒྱུ་ཡིན་པ་ཁོར་ཡུག་ཉམས་ཞིབ་པ་ཚོ་གིས་ངོས་འཛིན་གནང་གི་ཡོད་པར་གསུངས། གནད་དོན་འདིའི་ཐད་ལ། འབུམ་རམས་པ་དང། ཁོར་ཡུག་ཉམས་ཞིབ་པ། བློ་བཟང་དབྱངས་མཚོ་ལགས་སུ་དགོངས་ཚུལ་བཀའ་འདྲི་ཞུས་པར་ཁོང་མོ་གི་གསུང་ན། དེང་སྐབས་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ཏུ། བོད་ཀྱི་ས་ཁུལ་འདི་བཞིན། ཐོན་ཁུངས་ཕུན་སུམ་ཚོགས་པ་དང། རླུང་ཤུགས་ཀྱིས་གློག་འཐེན་པའི་ནུས་པ་ཡོད་པ་དང། ཉི་འོད་ཀྱིས་གློག་འཐེན་པའི་ནུས་པ་ལྡན་པ་ཆུ་རགས་བརྒྱབ་ནས་གློག་འཐེན་པའི་ནུས་པ་གི་སྐོར་དེ་འདྲ་མང་པོ་ཟིག་ཁྱབ་བསྒྲགས་བྱེད་ཀྱི་ཡོད་ལ་དེ་ལྟར་ཁྱབ་བསྒྲགས་བྱེད་དགོས་པའི་རྒྱུ་མཚན་ཡང་རྒྱལ་སྤྱིའི་ཐོག་རྒྱ་ནག་ནི་ཁོར་ཡུག་གཏོར་བརླག་གཏོང་མཁན་ཆེ་ཤོས་དེ་ཆགས་ཡོད་དེ། འོ་ན་རླུང་ཤུགས་དང་ཉི་འོད་ལ་སོགས་ལ་བརྟེན་ནས་རྒྱལ་སྤྱིའི་ཐོག་ཁོར་ཡུག་སྲུང་སྐྱོབ་ཀྱི་ཐད་ལ་ལས་ཀ་ཧ་ལས་པ་ཟིག་བྱེད་ཀྱི་ཡོད་པའི་རྣམ་པ་ཟིག་ཆགས་ཀྱི་ཡོད་ཀྱང་རླུང་ཤུགས་གློག་ནུས་ཀྱི་ཁེ་ཕན་དེའང་རྒྱ་ནག་རང་གི་དཔལ་འབྱོར་གྱི་དགོས་མཁོ་ཆགས་ཀྱི་ཡོད་ཅེས་དང། ཡང་ཁོ་མོས་འདིའི་ཐད་ལ་གསུངས་རྒྱུར། དེ་གནད་འགག་འདི་གར་ཆགས་ཀྱི་འདུག་ཞུ་བ་ཡིན་ན་འཛུགས་སྐྲུན་ག་འདྲ་ཅིག་བྱེད་པ་ཡིན་ན་གི་དང་པོ་དེ་འཛུགས་སྐྲུན་འདི་གི་བྱེད་པའི་སྐབས་ལ། དེ་གི་ས་གནས་ས་ཐོག་རང་གི་བོད་པ་དེ་ཚོ་གི་ཆེད་དུ་ལ་ཡིན་པ་དང་བོད་པ་དེ་ཚོ་ལ་ཕན་ཐོགས་ཡོད་པའི་དེ་འདྲ་ཅིག་ཡིན་པ་དེ་པའི་གནད་འགག་ཅིག་ཆགས་ཀྱི་ཡོད་རེད་གཉིས་པ་དེ་འཛུགས་སྐྲུན་དེ་བྱེད་ཡོང་དུས་སྐབས་ལ་གཅིག་ས་གནས་ས་ཐོག་དེ་གའི་གཡས་གཡོན་དུ་ཡོད་པའི་ས་གནས་ས་ཐོག་མི་གིས་འཛུགས་སྐྲུན་བྱེད་ཆོག་ཡས་ཀྱི་ཆོག་མཆན་སྤྲད་དགོས་ཡས་དེ་དཔེ་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་ཡིན་ན་ཡང་ད་ལྟ་བོད་ནང་ལ་དེ་ཆགས་ཀྱི་ཡོད་མ་རེད་དང་པོ་དེ་འཛུགས་སྐྲུན་དེ་སུ་གི་ཆེད་དུ་བྱེད་ཀྱི་ཡོད་རེད་ལབ་ན་རྒྱ་མི་རང་གི་ཆེད་དུ་བྱེད་ཀྱི་ཡོད་རེད་བོད་པ་རང་གི་ཆེད་དུ་བྱེད་ཀྱི་ཡོད་མ་རེད། བོད་པ་ཚོར། རང་གི་ས་གནས་ས་ཐོག་ཏུ་དེ་འདྲ་གི་ལས་གཞི་འཛུགས་སྐྲུན་བྱེད་པར་རང་དབང་གི་ཐོག་ནས་བསམ་ཚུལ་འདོན་ཆོག་པའི་གོ་སྐབས་མེད་ཙང། ལས་གཞི་དེས་ཁོར་ཡུག་དང་སེམས་ཅན་གྱི་འཚོ་གནས་ལ་སོགས་པར་གནོད་སྐྱོན་གང་འདྲ་བཟོས་ཡོད་མེད་གནས་ཚུལ་ཅི་ཡང་གསལ་ཁ་མེད་ཅེས་དང། ཁོ་མོས་མུ་མཐུད་གསུངས་ན། དེ་གི་ཐོག་ནས་རྒྱ་ནག་གཞུང་གིས་འདི་འདྲས་ཀྱི་བྱེད་དུས་སྐབས་ལ། ང་རང་ཚོ་མ་འོངས་པར་བོད་ཀྱི་ཁོར་ཡུག་དེ་ལ་དེ་འདྲས་འཛུགས་སྐྲུན་མང་པོ་ཅིག་འཁྱེར་ཡོང་ནས། གཅིག་ག་ཚོད་ཅིག་གིས་བོད་ཀྱི་ཁོར་ཡུག་ལ་ག་ཚོད་ཅིག་དཀའ་ངལ་ཆགས་ཀྱི་ཡོད་ཡོད་མེད་འདི་ཐོག་ལ་རྒྱ་ནག་གཞུང་གིས་གང་ཡང་བཤད་ཀྱི་མེད་པ་དང་འདི་ཐོག་ལ་གནས་ཚུལ་མེད་པ་དེ་གསལ་པོ་ཆགས་ཀྱི་ཡོད་རེད་དེ་ཐོག་ལ་ང་རང་ཚོ་གིས་དོ་སྣང་བྱེད་དགོས་ཡས་དང་ཨ་ནི་ཅིག་གང་མང་མང་གླེང་སློང་བྱེད་དགོས་ཡས་དེ་ང་རང་གིས་དཔེ་གལ་ཆེན་པོ་མཐོང་གི་འདུག། རླུང་གི་ནུས་ཤུགས་ཀྱི་ལས་གཞི་འཛུགས་སྐྲུན་བྱ་ཡུལ་དེ་ནི་རྒྱ་མཚོ་གི་ངོས་ནས་མཐོ་ཚད་མི་ཊར་བཞི་སྟོང། དྲུག་བརྒྱ་ལྔ་བཅུ་གི་སར་ཆགས་པའི་ནག་ཆུ་ས་ཁུལ་ཡིན་ཞིང། དེ་ཁུལ་རླུང་གི་གློག་ཤུགས་ཁི་ལོ་ཝ་ཊི་ས་ཡ་ཉིས་བརྒྱ་མཁོ་འདོན་ཐུབ་པའི་ལས་གཞི་འཛུགས་སྐྲུན་བྱས་ཏེ་ས་གནས་ཀྱི་དུད་ཁྱིམ་འབུམ་གཉིས་ལྷག་ལ་དགོས་ངེས་ཀྱི་ལོ་རེ་གི་གློག་ཤུགས་མཁོ་འདོན་བྱ་ཐུབ་རྒྱུ་ཡིན་ལུགས་བཀོད་ཡོད་མོད་རྒྱ་ནག་གཞུང་གིས་བོད་ནང་ཆུ་ཤུགས་གློག་ཁང་དང་ཉི་འོད་ཀྱི་གློག་ཤུགས་རླུང་གི་གློག་ཤུགས་ཀྱི་ལས་གཞི་ཤུགས་ཆེན་པོ་འཛུགས་སྐྲུན་བྱེད་བཞིན་པ་དེ་དག་གིས་ས་གནས་ཀྱི་བོད་མི་ཚོ་ལ་ཁེ་ཕན་ཇི་ཙམ་ཡོད་མེད་བཤད་ཁག་པོ་ཆགས་ཡོད།

གནད་དོན་སྣ་མང་ཞིག་ལ་རྐྱེན་བྱས་ཏེ་ཨ་རི་དང་རྒྱ་ནག་གི་འབྲེལ་བ་ཛ་དྲག་ཆགས་ཡོད་ལ་ལྷག་པར་དུ་རྒྱལ་ཁབ་བདེ་འཇགས་དང་གོ་ལ་ཧྲིལ་པོའི་འགལ་རྐྱེན་ཉོ་ཚོང་ཚད་བཀག་གནམ་གཤིས་འགྱུར་ལྡོག་དང་ཐའེ་ཝན་སོགས་གནད་དོན་ཐད་འགལ་ཟླ་ཆགས་ཡོད། ལོ་སྔོན་མར་ཨ་རིའི་ས་ཆེན་འཕྲེད་ཀྱིས་བཅད་པའི་རྒྱ་ནག་གི་དབུགས་ལྒང་ཞིག་ལ་རྐྱེན་བྱས་ཏེ་ཨ་རི་དང་རྒྱ་ནག་གཉིས་ཀྱི་འབྲེལ་བ་གཏིང་རིམ་ལ་ཟགས་པ་རེད། དེ་བཞིན་དུ་བདུན་ཕྲག་སྔོན་མར་ལྷོ་རྒྱ་ནག་རྒྱ་མཚོ་ཁུལ་གྱི་མཚོ་ཁོངས་བདག་དབང་གི་གནད་དོན་རིགས་ཛ་ཇེ་དྲག་ཏུ་སོང་བའི་རྐྱེན་གྱིས་ཨ་རི་དང་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོ་རུ་དམག་སྦྱོང་བྱས་ཏེ་འགྲན་རྩོད་དང་ཡང་ན་དམག་ཤུགས་མངོན་ཡོད་པ་རེད། ཝང་དབྱི་གྱིས་ཨ་རིས་སེམས་ཁམས་ལྷོད་ལ་བབས་ནས་འདྲ་མཉམ་དང་བློ་ཁོག་ཡངས་པོའི་རྣམ་པས་རྒྱ་ནག་གི་རྒྱལ་ཁབ་ཀྱི་བདག་དབང་ལ་སྲུང་སྐྱོབ་དང་ས་ཁོངས་ཆ་ཚང་ཐེ་བའི་རྒྱ་ནག་མི་དམངས་ཀྱི་གདམ་ག་དང་རྒྱ་ནག་གི་འཕེལ་རྒྱས་ལམ་ཕྱོགས་ལ་གུས་བརྩི་བྱེད་དགོས། ང་ཚོས་ཕན་ཚུན་ལ་གུས་བརྩི་ཡོད་པའི་རྨང་གཞིའི་སྟེང་བརྟན་ལྷིང་དང་བདེ་ཐང་མུ་མཐུད་ཆོག་པའི་ཨ་རི་དང་རྒྱ་ནག་གི་འབྲེལ་བ་ཞིག་འཛུགས་འདུན་ཡོད་ཅེས་བཤད་འདུག་དེ་མིན་ཝང་དབྱི་གྱིས་ང་ཚོས་སུ་གང་གི་ཚབ་བྱེད་འདོད་མེད་ལ་སུ་གང་གི་གོང་དུ་འདུག་འདོད་ཡང་མེད་བཙན་པོ་དབང་ཡོད་དེ་བས་ཀྱང་བྱེད་འདོད་མེད་ཅེས་བཤད་ལོ་ཁི་ཝང་དབྱི་དང་མཉམ་དུ་ལས་འགུལ་དེར་ཞུགས་པའི་པེ་ཅིན་དུ་བཅའ་སྡོད་ཨ་རིའི་གཞུང་ཚབ་ཁང་གི་འགོ་ཁྲིད་གཞོན་པ་ཌེ་ཝི་ཌི་མེ་ལཱ་ཡིས་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ང་ཚོ་ཚང་མ་མཉམ་རུབ་ཀྱིས་འགན་འཁུར་བའི་ལམ་ནས་ང་ཚོས་འབྲེལ་བ་དོ་དམ་བྱེད་དགོས་ཞེས་གསུངས་ཡོད་ཀི། ཧོང་ཀོང་གི་དམངས་གཙོ་བ་གྲགས་ཅན་ལི་ཀྲི་ཡིན་གྱི་ཁྲིམས་རྩོད་པས་དཔང་མིར་མནར་གཅོད་སྡུག་པོ་གཏོང་བའི་གནད་དོན་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་ཞུ་གཏུགས་བྱས་ཡོད་ཀི། ཟླ་བ་འདིའི་ཚེས་ལྔ་ཉིན་རོའི་ཏྲ་ས་ལས་ཁང་གིས་སུད་སི་ཇེ་ནེ་ཝར་སྤེལ་བའི་གནས་ཚུལ་ནང་ཧོང་ཀོང་གི་དམངས་གཙོ་བ་གྲགས་ཅན་ལི་ཀྲི་ཡིན་གྱི་ཁྲིམས་རྩོད་པས་རེས་གཟའ་ཕུར་བའི་ཉིན་བཤད་པ་ལྟར་ན་ཁོང་ཚོས་ཤེས་རྟོགས་བྱུང་བའི་དཔང་མི་ཞིག་ལ་མནར་གཅོད་བཏང་བའི་གནད་དོན་མཉམ་འབྲེལ་རྒྱལ་ཚོགས་ཀྱི་མནར་གཅོད་ཀྱི་གནད་དོན་ཆེད་མཁས་བར་ཞུ་གཏུགས་བྱས་ཡོད་པ་རེད། ད་ལྟ་ལོ་ན་བདུན་ཅུ་དོན་དྲུག་ལ་སོན་པའི་ལི་ཀྲི་ཡིན་ནི་དམངས་གཙོར་ཕྱོགས་པའི་ཚགས་ཤོག། ཀུ་ཤུ་ཉིན་རེའི་ཚགས་ཤོག་གསར་འཛུགས་གནང་མཁན་ཡིན་ལ་རྒྱ་ནག་དམར་ཤོག་གཞུང་ལ་སྐྱོན་བརྗོད་བྱེད་མཁན་ཞིག་ཀྱང་ཡིན། ཉིས་སྟོང་ཉི་ཤུ་ལོར་ལག་བསྟར་བྱས་པའི་རྒྱ་ནག་གི་རྒྱལ་ཁབ་བདེ་འཇགས་ཁྲིམས་ལྟར་ན། ལི་ཀྲི་ཡིན་ལ་ཕྱིའི་སྟོབས་ཤུགས་དང་ལག་འབྲེལ་བྱས་པའི་ཉེས་པ་གཉིས་བཙུགས་ཡོད་པ་རེད། ཡིན་ན་ཡང་ལི་ཀྲི་ཡིན་གྱིས་ཉེས་པ་དེ་གཉིས་ཁས་བླངས་མེད། ལི་ཀྲི་ཡིན་གྱི་ཁྲིམས་རྩོད་པས་ང་ཚོས་མཉམ་འབྲེལ་རྒྱལ་ཚོགས་ལ་གཏུགས་པ་དེས་སྐུ་ཞབས་ལི་ཀྲི་ཡིན་གྱི་གྱོད་དོན་ཁྲོད་ཧོང་ཀོང་གཞུང་གི་དཔང་མི་ལི་ཡུས་ཞན་ལ་མནར་གཅོད་སྡུག་པོ་བཏང་བའི་གནད་དོན་དེ་གནད་འགག་ཆགས་ཡོད་པ་མཚོན་ཡོད། དེ་ཡིས་ལི་ཀྲི་ཡིན་གྱི་གྱོད་དོན་ལ་ཐེབས་སྲིད་པའི་ཤུགས་རྐྱེན་མཚོན་ཡོད་ཅེས་འགྲེལ་བརྗོད་གནང་ཡོད་ཀི། ཧོང་ཀོང་གཞུང་གི་མགྲིན་ཚབ་པས་ཚེས་ལྔ་ཉིན་ལི་ཀྲི་ཡིན་གྱི་ཁྲིམས་རྩོད་པས་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་ལོག་པར་སྤྱོད་ནས་ཁྲིམས་འཛིན་གྱི་འགྲོ་ལུགས་ལ་ཐེ་གཏོགས་བྱས་ལུགས་སྐྱོན་བརྗོད་བྱས་ཡོད། ཨ་རི་དང་དབྱིན་ལི་གཉིས་ཀས་སྐུ་ཞབས་ལི་ཀྲི་ཡིན་འཕྲལ་མར་གློད་གྲོལ་གཏོང་དགོས་པའི་འབོད་སྐུལ་བྱས་པ་དང་སྦྲགས་ཁོང་ལ་ཁྲིམས་གཅོད་བྱས་པ་དེར་ཆབ་སྲིད་ཀྱི་དམིགས་ཡུལ་ཡོད་པ་སྐྱོན་འཛུགས་བྱས་ཡོད་གི། མཉམ་འབྲེལ་རྒྱལ་ཚོགས་ཀྱིས་རེས་གཟའ་ཕུར་བའི་ཉིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་རྒྱལ་སྤྱིའི་དཔལ་འབྱོར་འཕེལ་རྒྱས་ཐད་སྔོན་བརྡ་བཏང་བའི་ནང་འདི་ལོ་རྒྱལ་སྤྱིའི་ནང་རྩོད་རྙོག་མང་དུ་འགྲོ་བཞིན་ཡོད་པར་གདོང་ལེན་བྱེད་དགོས་པ་དང་རྒྱལ་སྤྱིའི་ཚོང་འབྲེལ་བརྟན་པོ་མེད་པ་མུ་མཐུད་ནས་དངུལ་གྱི་སྐྱེད་ཁྲལ་ཆེ་བ་དང་གནམ་གཤིས་འགྱུར་ལྡོག་གི་གནས་སྟངས་ཇེ་སྡུག་ཏུ་འགྲོ་བའི་སྔོན་བརྡ་བཏང་ཡོད་གི།

དེ་རིང་གི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་འདིའི་ནང་དུ་ཨ་མེ་རི་ཁའི་ཝིར་ཇི་ནི་ཡ་མངའ་སྡེའི་བུད་མེད་ཀྱི་བཙོན་ཁང་ཞིག་ཏུ་དགེ་རྒན་གནང་བཞིན་པའི་བསྟན་འཛིན་ཐོས་བསམ་ལགས་ལ་བཙོན་ཁང་དེའི་བཙོན་མ་རྣམས་ཀྱི་གནས་སྟངས་ཁག་གི་སྐོར་རྡོ་རྗེ་མཚོས་བཅར་འདྲི་བྱས་ཏེ་གནས་ཚུལ་ཕྱོགས་བསྒྲིགས་བྱས་པའི་ཚན་པ་གཉིས་པར་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན།

བོད་ནང་ཡོད་པའི་རྒྱ་ནག་གི་བཙོན་ཁང་དག་དང་མི་འདྲ་བར་ཝིར་ཇི་ནི་ཡ་མངའ་སྡེའི་ཧྥལུ་ཝེ་ན་བུད་མེད་ཀྱི་བཙོན་ཁང་དུ་བུད་མེད་བཙོན་མ་ཚོར་བསླབ་བྱ་འདྲ་མིན་ཐོག་སློབ་གཉེར་གྱིས་བསླབ་པ་མཐར་སོན་གྱི་ལག་འཁྱེར་འཛིན་ཡིག་ལེན་རྒྱུར་གོ་སྐབས་ཡོད་པའི་སྐོར་བསྟན་འཛིན་ཐོས་བསམ་ལགས་ཀྱིས་འདི་གའི་བཅར་འདྲིའི་སྐབས།
གསུངས་སོང། ད་ལྟ་ངར་སློབ་མ་བཙོན་མ་བཅོ་བརྒྱད་ཅིག་འདུག་ད་ཁོང་ཚོ་ངའི་སློབ་ཚན་ལེན་གྱི་ཡིན་ཟེར་ཏེ་ཇི་ལྟར་ང་ངའི་སློབ་ཚན་ཙམ་མ་ཡིན་པ་ད་ཁོ་ཚོ་དེ་ཚོང་གི་སློབ་ཚན་འདུག་ད་དེ་དཔལ་འབྱོར་སྐོར་གི་རེད་བ་ནི་དབྱིན་ཇི་སྐད་ཡིག་གི་འཛིན་གྲྭ་འདུག་ཚན་རིག་གི་འཛིན་གྲྭ་ལ་འདུག་ད་ལྟ་ཐ་ན་དེ་མང་ཚོགས་སྒང་ལ་ནི་གཏམ་བཤད་ག་འདྲས་སྤེལ་དགོས་ཡོད་མེད་ཀྱི་དེའི་གི་སློབ་ཚན་ཞིག་ལ་ཡང་འདུག་ད་སློབ་ཚན་མ་འདྲ་ཟེར་ག་འགྲིག་མཐུན་ཞིག་ཡོད་ས་རེད། དེའི་ནང་ནས་ངའི་དེ་ཆ་ཤས་ཆུ་ལུད་ད་དེ་ནང་གི་གཅིག་རེད་དོ། བསྟན་འཛིན་ཐོས་བསམ་ལགས་ཀྱིས་ཝེར་ཇི་ནི་ཡ་མངའ་སྡེའི Fluvanna བུད་མེད་ཀྱི་བཙོན་ཁང་དུ་བུད་མེད་བཙོན་མ་ཚོར་སློབ་ཁྲིད་གནང་བའི་བརྒྱུད་རིམ་ཁྲོད་རྒྱུས་ལོན་བྱུང་བར། བཙོན་ཁང་དུ་བཙོན་མ་རྣམས་ལ་སྨན་བཅོས་ཀྱི་མཐུན་རྐྱེན་ཡོད་པ་ལས་ལུས་རྩལ་སྦྱོང་བརྡར་ཁང་དང་དཔེ་མཛོད་ཁང་ཡོད་པ་ལས་བཙོན་མ་ཚོས་ལས་ཀ་བྱས་ན་གླ་ཆའང་ཐོབ་ཀྱི་ཡོད་པ་སོགས་ཁོང་གི་བློ་ཡུལ་ལས་འདས་པའི་ཐོབ་ཐང་ལེགས་པོ་ཡོད་པ་དེར་ཧ་ལས་དགོས་བྱུང་ཡོད་པའི་སྐོར་འདི་གའི་བཅར་འདྲི་སྐབས་མཚམས་སྦྱོར་གནང་སོང།
གནའ་ངན་འདི་ནི་ངའི་སློབ་ཁྲིད་ཀྱི་མྱོང་ཚོར་དང་འབྲེལ་བ་ཡོད་པའི་ཚིག་ཁ་ཅིག་ཞུས་ན། གཅིག་དེའི་བཙོན་ཁང་ནང་གི་འདི་ཧ་ལས་པ་ཅིག་ག་རེ་བྱུང་སོང་ཟེར་ན་བཙོན་མ་འདི་ཚོ་གི་ཐོབ་ཐང་དེ་ཡིན་ད་དངོས་གནས་དྲང་གནས་ཞིག་ཅིག་ལ་ཡག་པོ་ཞེ་པོ་ཞིག་འདུག་བསམ་ས་འདི་ཡ་མཚན་པའི་ཅིག་ཚོར་བ་ཞིག་སྐྱེས་སོང་ང་ཚོ་ནང་བ་ཟེར་ད་བཙོན་ཁང་ཟེར་དུས་གོ་བཙོན་ཁང་ནི་བཙོན་ཁང་རང་རེད་བསམ་ས་འདི་འདྲའི་ཚོར་བ་ཞིག་ཡོད་པ། ཡིན་ན་དེ་འགྲོ་དུས་ཙམ་པ་དེ་འདྲའི་ཅིག་རེད་མི་འདུག་ཁོ་ཚོ་ད་ལྟ་འདི་བཙོན་ཁང་ར་བ་དེ་ནང་ནས་ཁོ་ཚོ་ཕྱི་ལོགས་གི་མི་ནང་བཞིན་རང་དབང་འདི་ཡོད་བ་མ་རེད་ཡིན་ན་ནང་ཁོངས་ནས་ཁོ་ཚོ་སློབ་གསོ་ཡིན་ན་འདྲ་ཤེས་ཡོན་སྦྱང་ཡག་གི་ཐོབ་ཐང་དེ་ཡག་པོ་ཞིག་ཡོད་བསྡད་པ་སྨན་བཅོས་ལ་སོགས་པ་བྱེད་ཡག་གི་ཐོབ་ཐང་ཡག་པོ་ཡོད་བསྡད་པ་དཔེར་ན་སྨན་བཅོས་དང་སྨན་ཞབས་པ་དང་འདི་ཚོ་ཚང་མ་ཡོད་བསྡད་པ་དེའི་སྒང་ལ་ད་ཐབ་ཚང་ཡིན་ན་འདྲ་ཁ་ལག་དང་ཚང་མ་ཁོ་ཚོ་ཡག་པོ་ཡོད་བསྡད་པ་དེ་དུས་ཆེན་ཁག་དེ་ཚོ་ལ་ཡང་ཁོ་ཚོ་ལ་ཕྱི་ལོགས་གི་མི་ནང་བཞིན་གྱི་ཐོབ་ཐང་ཡོད་བསྡད་པ། ཁོ་ཚོ་ལས་ཀ་ལས་ན་ཁོ་ཚོ་དུས་ཚོད་དེ་གའི་གླ་ཕོགས་ཡོད་བསྡད་པ་ཞིག་དང་ཨ་ནི་དཔེ་མཛོད་ཁང་ལ་འདུག་དེ་ནི་ཁོ་ཚོའི་ལུས་རྩལ་རྒྱག་ཡ་ལ་སོགས་པ་ད་དེ་འདྲའི་གི་དུས་འདྲ་མི་འདྲ་ཞིག་འདུག་དེ་རྗེས་དེ་ཚང་མ་ད་དངོས་གནས་དྲང་གནས་གི་ཐོབ་ཐང་ཡག་པོ་ཞིག་ཡོད་པ་ཞིག་འདུག་བ་བསམ་ས་དྲན་སོང་དེའི་སྒང་ལ་ད་ད་བུད་མེད་ཀྱི་མཛེས་ཆས་ཟེར་ཞོར་བ་ཁ་དམར་པོ་བྱུག་ཡ་འདྲ་བ་ཅིག་ཨ་ལོང་དང་ད་སྐྲ་སྙིང་རྗེ་པོ་བཟོ་ཡ་ལ་སོགས་པ་དེ་རྗེས་དེ་ཚང་མ་ཡང་ཁོ་ཚོའི་ཐོབ་ཐང་ཞིག་ལ་བརྩིས་བྱས། ད་བྱུག་རྩི་ལ་སོགས་པ་དེ་ཚོ་ཁོ་ཚོ་ཐོག་བེད་སྤྱོད་གཏང་ཆོག་དང་ཁོ་ཚོ་ཕྱི་ལོགས་གི་བུད་མེད་ནང་བཞིན་གྱི་ཅིག་རྣམ་པ་འདྲ་དེ་བྱས་ནས་དེ་འདྲའི་ཡོང་བཞིན་འདུག་ཨ་ཙི་ད་འདི་ཚོ་ཨ་ནི་ཅིག་རེད་འདུག་ཨ་ཐོབ་ཐང་ཡག་པོ་འདུག་ཨ་བསམ་བསམ་དྲན་སོང་དེ་ལ་འཕྲོས་ནས་ངས་བོད་ནང་གི་བོད་པའི་གི་བཙོན་མ་ཞིག་ཡིན་པ་ཡིན་ན་དེ་འདྲའི་གི་དམིགས་བསལ་གི་ཐོབ་ཐང་སོགས་ཨེ་ཡོད་བསམ་བསམ་བྱས་འདུག། ཡང་ཁོང་གིས་འཛིན་གྲྭའི་ནང་གི་བཙོན་མ་བཅོ་བརྒྱད་པོ་དེ་དག་མི་རིགས་འདྲ་མིན་ཡིན་པ་དང་ལོ་ན་ཉི་ཤུ་རྩ་གྲངས་ནས་སུམ་ཅུ་སོ་གྲངས་ནང་ཡོད་པར་ཚོད་དཔག་དང་བཅས་བཙོན་མ་ཚོས་བཙོན་ཁང་དུ་སློབ་གཉེར་བྱས་ཏེ་མཐར་ཕྱིན་འཛིན་ཡིག་བླངས་པ་ཡིན་ན་སྤྱི་ཚོགས་ཁྲོད་དང་བཙོན་ཁང་དུའང་ཕན་ཐོགས་ཡོད་པའི་སྐོར་བསྟན་འཛིན་ཐོས་བསམ་ལགས་ཀྱིས་མུ་མཐུད་གསུངས་སོང། ཨ་ལེ་ངའི་སློབ་མ་རེ་མི་བཅོ་བརྒྱད་ཡོད་བཅོ་བརྒྱད་དེའི་ནང་ནས་ཡིན་ད་ལོ་ཚོད་ཀྱི་དབང་དུ་བྱས་ན་ཕར་བལྟ་དུས་ཙམ་པ་དེ་ངའི་རིགས་རེ་ངེས་ཤེས་ཚགས་པོ་ཞིག་ཡང་མི་འདུག་ད་རྩད་གཅོད་བྱས་མེད་ཕར་བལྟ་དུས་ཕལ་ཆེར་ལོ་ཉི་ཤུ་ནས་སུམ་ཅུ་སོ་ལྔ་དེའི་བར་རུ་གི་མི་རྐྱང་རྐྱང་མིན་འགྲོ་བསམ་བསམ་བྱེད་འདུག། ད་དེའི་ནང་ནས་མི་རིགས་འདྲ་མི་འདྲ་འདུག་ད་ཁོང་ཚོ་གི་ངའི་འཛིན་གྲྭ་ལེན་དགོས་དེ་མཐོ་རིམ་སློབ་གྲྭ་གི་ལག་ཁྱེར་རག་ཡག་གི་ཆེད་དུ་ཡང་བྱས་པ་རེད་མཐོ་རིམ་སློབ་གྲྭ་གི་ལག་ཁྱེར་རག་ཡག་གི་ནི་སྒྲིག་གི་ཅིག་གཞུང་གི་འགྲོ་སོང་གཏང་ཡག་དང་མང་ཚོགས་ཀྱི་ཡན་ནི་ད་དེའི་ཚོད་ཀྱིས་ཁོང་ཚོ་ལ་དེ་གཅིག་བོར་བ་ཐོབ་ཐང་དེ་མཐུན་རྐྱེན་དེ་སྒྲུབ་དགོས་གི་འདུག་འོ་དེའི་ཆ་ནས་ཁོང་ཚོ་ཐོབ་ཐང་དེ་ཡག་པོ་ཞིག་འདུག་ཁོང་ཚོ་ངའི་འཛིན་གྲྭ་ལེན་དེ་མིན་གྱི་འཛིན་གྲྭ་གཞན་པ་ལེན་ཁོང་ཚོ་ཨང་ཀི་གཅིག་ཚང་ཡག་ཟེར་བའི་ཨང་ཀི་ཚང་པ་ཡིན་ན་ཁོང་ཚོ་བཙོན་མ་གི་ཁྲིམས་ཆད་ནང་འདྲ་དེ་གི་ཆད་པ་དེ་ཚར་བའི་སྐབས་ལ་ནི་ཁོང་ཚོ་ད་ཕྱི་ལོགས་དོན་ན་ཁོང་ཚོ། དོན་རབ་རིབ་ལག་ཁྱེར་ཡོད་པ་ཞིག་ཆགས་ཀྱི་འདུག་ཡོད་རེད་བ། དེ་བེད་སྤྱོད་དང་སྤྱི་ཚོགས་ནང་ཕྱིན་པ་ཡིན་ན་བེད་སྤྱོད་དང་ཡང་གཅིག་ཡིན་ཡིན་པ་རེད། ཨ་ནི་བཙོན་ཁང་ནང་ཡོད་པའི་སྐབས་ཡིན་ན་ལ་ཡང་ཁོ་ཚོ་གཏི་མུག་ཟེར་གི་ཅིག་ལག་ཁྱེར་ཡོད་པ་དང་མེད་པ་གི་ཁྱད་པར་ཞིག་ཡང་ཡང་ཡོད་ཚོད་འདུག། ཡང་བཙོན་ཁང་དེའི་ནང་དུ་བཙོན་མ་ཆིག་སྟོང་ལྷག་ཡོད་པ་དང་བཙོན་མ་དེ་དག་ཁྲོད་ནག་ཉེས་ཚབས་ཆེན་བསགས་མཁན་ཡོད་ཅིང་མི་བསད་པའི་ནག་ཉེས་བསགས་ཡོད་ནའང་སྲོག་ཁྲིམས་གཅོད་ཀྱི་མེད་པར་ལོ་མང་རིང་བཙོན་འཇུག་བྱེད་ཀྱི་ཡོད་པའི་སྐོར་ཁོང་གིས་མུ་མཐུད་གསུངས་བྱུང། སྤྱིའི་ཆ་ནས་བཤད་བྱ་བས་ན་བཙོན་ཁང་དེའི་བཙོན་མ་ད་དེ་ཚོ་ཅིག་ཁྲིམས་འགལ་ཚབས་ཆེན་འདི་འདྲའི་བྱེད་བྱ་བ་ཞིག་མང་ཆེ་དེ་འདྲ་ཞིག་ཡིན་ས་རེད་ད་དཔེར་ན་མི་བསད་བྱ་བ་འདྲ་བོ་ཅིག་དེ་འདྲ་བ་མཚོན་པའི་ཁྲིམས་འགལ་གྱི་གོ་མཚོན་ཞིག་ཆེན་པོ་བརྒྱབ་བྱ་བ་འདྲ་བོ་ད་དེ་འདྲའི་ཆག་སྒོ་ཆེན་པོ་ཅིག་གི་རྐྱེན་བྱས་ཀྱི་ཨ་ནི་ཁྲིམས་འགལ་ནག་ཉེས་ཕོག་ནས་བཙོན་ཁང་ལ་ཡོང་བྱ་བ་ད་གསལ་བོར་བཤད་ན་ཡང་ཤེས་དགོས་བ་ཞིག་ལ་དེའི་ནང་ནས་མི་བསད་པ་ཡིན་ན་ལ་ཁོ་ཚོ་སྲོག་ཐོག་བཏང་ཡག་གི་དེ་གི་དཀའ་ངལ་མི་འདུག་ད་དེ་ན་བ་ཡང་ལོ་དྲུག་ཅུ་དེ་གི་ནང་ལ་བརྒྱད་ཅུ་དེ་གི་ནང་དེ་འདྲའི་ཞིག་ཡིན་ས་རེད།
ནམ་རྒྱུན་ནག་ཉེས་བསགས་མཁན་མང་པོ་ཞིག་གིས་གཞན་གྱི་བརྙས་བཅོས་དང་དྲག་སྤྱོད་སོགས་ལ་བཟོད་ཐབས་བྲལ་ཏེ་ཐབས་ཟད་འུ་ཐུག་གི་གནས་སྟངས་འོག་ཉེས་བསགས་ཀྱི་དོན་རྐྱེན་རིགས་བྱུང་གི་ཡོད་ཅིང། བསྟན་འཛིན་ཐོས་བསམ་ལགས་ཀྱིས་བུད་མེད་ཀྱི་བཙོན་ཁང་དེའི་བཙོན་མ་ཚོར་སེམས་ཀྱི་དཀའ་ངལ་རིགས་སེལ་ཐབས་སུ་རོགས་འདེགས་ཀྱི་ནུས་པ་འདོན་ཕྱིར་བོད་ཀྱི་ནང་ཆོས་གཙོ་བོར་གྱུར་པའི་ཤར་ཕྱོགས་ཀྱི་ཆོས་ལུགས་ཆེ་ཁག་སྟེང་གི་ལྟ་གྲུབ་ངོ་སྤྲོད་སོགས་སློབ་ཁྲིད་གནང་གི་ཡོད་པ་ཁོང་གིས་འགྲེལ་བརྗོད་གནང་སོང། བུད་མེད་དེ་འདྲའི་མང་པོ་ཞིག་བཙོན་འོག་ཏུ་ཚུད་པའི་རྒྱུ་རྐྱེན་དེ་རང་དབང་དང། འདྲ་མཉམ་བརྩོན་ལེན་ཆེད་ཡིན་པར་བསྟན་འཛིན་ཐོས་བསམ་ལགས་ཀྱིས་དབྱེ་ཞིབ་གནང་སོང། ད་རེས་ང་བཙོན་ཁང་ནང་ལ་འགྲོ་དུས་ཚང་ནི་བུད་མེད་དེ་ཚོ་མཐོང་ཡོང་དུས་ཨ་ཁ་ཁ་ད་དེ་ཡི་གེ་ཅིག་ང་ཚོ་ནམ་རྒྱུན་མཐོང་བསྡད་པའི་གི་ནི་སྐྱེ་དམན་ཤིག་ཡིན་པ་གི་ཐོབ་ཐང་སྣ་འདྲ་མཐོང་སྣ་འདྲ་གོ་སྐབས་སྣ་འདྲ་དེ་ཁོ་ཚོ་གི་ཤོར་ཚར་འདུག་ཨ་བསམ་བསམ་ཞིག་དྲན་སོང་ད་དེ་ནས་བཙོན་མ་རིགས་གཅིག་དེ་ཡི་པེ་ཅིག་གཟུགས་སྐུ་བ་དག་ཅིག་སྦོམ་པོ་འདྲ་བྱས་ཨ་ནི་ལག་པ་དང་རྐང་རྐང་ལག་དེ་ཚོ་ཅིག་སྦོམ་པོ་འདྲ་བྱས་དེ་རྐང་ལག་ཁོ་ཚོའི་གདོང་པ་དང་མཇིང་པ་དང།

ཁ་ཤས་ཀྱིས་ཏན་ཏན་ཁོང་ཚོ་འདྲ་མཉམ་རང་དབང་འདི་འདྲའི་གི་ཐོག་ནས་དཀའ་ངལ་འཕྲད་མེད་འགྲོ་བསམ་གི་འདུག།
ཧྥི་ལུ་ཝན་ན་བུད་མེད་ཀྱི་བཙོན་ཁང་གིས་བཙོན་མ་ཚོར་ཁྱིམ་ཚང་གི་རྩུབ་སྤྱོད་གནད་དོན་དང་རང་ཉིད་ལ་བརྩི་མཐོང། དུག་རྫས་ཀྱི་མནར་གཅོད་ལ་སོགས་ཀྱི་ཐད་དམིགས་བསལ་ཟབ་སྦྱོང་གི་བཀོད་སྒྲིག་བྱས་ཏེ་བུད་མེད་ཀྱི་ནུས་སྟོབས་གོང་སྤེལ་ཡོང་ཐབས་བྱས་ཡོད་སྐོར་བཙོན་ཁང་དེའི་དྲྭ་ཚིགས་སུ་གནས་ཚུལ་སྤེལ་འདུག།

ཡང The Baez Law Firm ཞེས་པའི་གསར་འགོད་དང་མཐུན་ཚོགས་ཞེས་པས་ཞིབ་འཇུག་སྙན་ཐོ་ཞིག་བཏོན་པའི་ནང་དུ་བུད་མེད་ལ་ཁྲིམས་ཆད་བཅད་པའི་གྲངས་འབོར་གྱི་བརྒྱ་ཆའི་བདུན་ཅུ་དོན་བདུན་ཙམ་མནར་གཅོད་ཀྱི་གནོད་འཚེ་ཕོག་མཁན་ཡིན་ཞིང་ཁོ་ཚོས་རང་ཉིད་སྲུང་སྐྱོབ་ཀྱི་ཆེད་དུ་འུ་ཐུག་ནས་ནག་ཉེས་ཀྱི་བྱེད་ལས་ཁྲོད་ལྷུང་མཐར་བཙོན་ཁང་དུ་ཚུད་པ་ཡིན་སྐོར་བཀོད་འདུག།

ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་འགན་འཛིན་གྱིས་ཏེར་མ་ཧྥེ་ཤེར་གྱིས་བོད་ནང་རིགས་རྫས་བསྡུ་རུབ་ལ་མཁོ་བའི་འཕྲུལ་ཆས་བཙོང་མཚམས་བཞག་པར་དགའ་བསུ་ཞུས་ཡོད་གི། རྒྱ་ནག་ནི་ཨ་མི་རི་ཀའི་གཞུང་གིས་ཆོས་དད་རང་དབང་ལ་རྡོག་རོལ་གཏོང་མཁན་གྱི་ཐུགས་འཚབ་བྱེད་གཞིའི་དམིགས་བཀར་མིང་འདོན་བྱས་པའི་ཡུལ་གྲུའི་ཁོངས་སུ་བཅུག་ཡོད་པ་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦ་ལིན་ཁེན་གྱིས་ཟླ་དང་པོའི་ཚེས་ལྔ་ཉིན་ཡོངས་ཁྱབ་གསལ་བསྒྲགས་བྱས་པའི་ལས་ནང་དུ་གསུངས་ཡོད་གི། ཨ་རི་དང་རྒྱ་ནག་དབར་གྱི་འབྲེལ་བ་དེ་གདམ་ག་ཞིག་མ་ཡིན་པར་མ་བྱས་ཐབས་མེད་དེ་ཡིན་ཞེས་རྒྱ་ནག་ཕྱི་འབྲེལ་བློན་ཆེན་ཝང་ཡི་ཀྱིས་ཨ་རི་དང་རྒྱ་ནག་དབར་ཕྱི་འབྲེལ་བཙུགས་ནས་ལོ་བཞི་བཅུ་ཞེ་ལྔ་འཁོར་བའི་ལས་འགུལ་ཐོག་བཤད་ཡོད་གི། ཧོང་ཀོང་གི་དམངས་གཙོ་བ་གྲགས་ཅན་ལི་ཀྲི་ཡིན་གྱི་ཁྲིམས་རྩོད་པས་དཔང་པོར་མནར་གཅོད་སྡུག་པོ་གཏོང་བའི་གནད་དོན་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་སུ་ཞུ་གཏུག་བྱས་ཡོད་གི། མཉམ་འབྲེལ་རྒྱལ་ཚོགས་ཀྱིས་རེས་གཟའ་ཕུར་བུའི་ཉིན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་རྒྱལ་སྤྱིའི་དཔལ་འབྱོར་འཕེལ་རྒྱས་ཐད་སྔོན་བརྡ་བཏང་བའི་ནང་དུ་ད་ལོར་རྒྱལ་སྤྱིའི་ནང་རྩོད་རྙོག་མང་དུ་འགྲོ་བཞིན་པར་གདོང་ལེན་བྱེད་དགོས་པ་དང་རྒྱལ་སྤྱིའི་ཚོང་འབྲེལ་བརྟན་པོ་མེད་པ་མུ་མཐུད་ནས་དངུལ་གྱི་སྐྱེད་ཁྲལ་ཆེ་བ་དང་གནམ་གཤིས་འགྱུར་ལྡོག་གི་གནས་སྟངས་ཇེ་སྡུག་ཏུ་འགྲོ་རྒྱུ་ཡིན་པའི་ཚོད་དཔག་བྱས་ཡོད་གི། གསན་པ་པོ་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐོན་ནང་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ལས་རིམ་རྒྱང་སྲིང་ཞུས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་དང་ལས་རིམ་འདི་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན། རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས།